སྲོག་ཆགས་རྒྱལ་ཁབ་ལ་སྲོག་ཆགས་ཚང་མས་དགའ་པོ་བྱེད་ཡག་གི་རྒྱལ་པོ་ཅིག་ཡོད་རེད། རྒྱལ་པོ་དེ་སུ་རེད་ཟེར་ན་སེང་གེ་རེད། སེང་གེ་རྒྱལ་པོ་ཆགས་ཡག་གཟུགས་སྟོབས་ཆེན་པོ་ཡོད་པ་དང་ཞེད་སྣང་ཚ་པོ་ཡོད་ཙང་མ་རེད།

ཡང་མཆོང་ལྡིང་གཅིག་ལ་གྲིབ་ནག་ནག་པོ་དེ་རེད་རེད། དེ་ནས་ཡག་པོ་བྱས་གཅིག་བལྟ་དུས། གྲིབ་ནག་ནག་པོ་དེ་ཤིང་འབྲས་ལྡུམ་རའི་ཉེ་འཁོར་ལ་བསྡད་མཁན་གྱི་ཡ་རྩེ་ཆུང་ཆུང་ཡིན་པ་མཐོང་བ་རེད། སེང་གེ་རྒྱལ་པོས། ཁྱེད་རང་གཉིས་ཀས་ལི་རྐུ་མ་རྐུ་ཡག་ཡང་སྙིང་ག་རེ་ཡིན་པ། སྐད་ཆ་དྲིས་པའི་སྐབས་ལ་ཡང་གྲིབ་ནག་ནག་པོ་ཞིག་མཐོང་བ་རེད། སེང་གེ་རྒྱལ་པོས་གོང་གི་དེ་གཉིས་ནང་བཞིན་མཆོང་ལྡིང་གཅིག་ལ་གྲིབ་ནག་ནག་པོ་དེ་ཟིན་རྗེས་ཡག་པོ་བྱས་བལྟ་དུས། དེའི་འཁྲིས་ཀྱི་གྲོང་ཚོའི་ཕག་ཕྲུག་ཆུང་ཆུང་དེ་ཡིན་པ་མཐོང་བ་རེད། སེང་གེའི་རྒྱལ་པོ་དེ་འཇོན་ཐང་ག་འདྲ་མི་འདུག་ཨ། ཁྱུག་གཅིག་ལ་དོགས་པ་བྱེད་སའི་སྲོག་ཆགས་ཆུང་ཆུང་གསུམ་ཟིན་སོང་ང། རེད་དེ་ལི་དེ་ཚོ་དངོས་གནས་ཁོ་ཚོས་རྐུ་མ་བརྐུས་པ་རེད་པས། དེ་འདྲས་ཅིག་ལ་བེའུ་ཆུང་ཆུང་གིས

ཕག་ཧྲུའུ་ཆིན་ཆུས་ཀྱི་རྒྱལ་པོ་རྒྱུའི་རིང་པོ་ཆག་པ་མ་བཏང་ཙང་ངང་ནས་ཤིང་འབྲས་བཟའ་ཡ་མ་བྱུང་པོ་ཆེ་ཁ་ཞེ་དྲག་གུང་གི་ཆེ་ཙང་ནི་ངའི་ལི་ཁུ་མ་ཁུ་ཆེ་ས་ཁོག་ཁྱི་ཅུ་ངན་ནོ་ཤ་གོང་ད། ཞེས་ངོ་ཚ་པོ་ཞེ་དྲག་བྱུང་བ་རེད། སེང་གེའི་རྒྱལ་པོས་ཕག་ཕྲུག་གིས་ནོར་འཁྲུལ་ངོས་ལེན་བྱས་པ་མཐོང་ཙང་གང་ཡང་མ་ལབ་བྱས། ཞི་མི་ཁྲ་ཁྲ་ཉིན་ཤས་གཅིག་གི་རིང་ལ་ཆུ་འོར་རོགས་བྱས་ནས་ཉེས་པ་དག་ཐབས་བྱེད་ཟེར་ལབ་པ་རེད། ལི་རྐུ་མཁན་གྱི་རྐུ་མ་དེ་རྙེད་པ་རེད་དེ། སེང་གེའི་རྒྱལ་པོའི་སེམས་ནང་ལ་དགའ་ཚོར་དེ་ག་ཚོད་སྐྱེ་གི་ཡོད་མ་རེད། ག་རེ་ཟེར་ན་རྒྱུན་རིང་པོ་ཆར་པ་མ་བཏང་ཙང་སྲོག་ཆགས་རྒྱལ་ཁབ་ལ་ཆུ་ཞེ་དྲག་ལྷག་མེད་དུས་སེང་གེའི་རྒྱལ་པོ་སེམས་ཁྲལ་ཆེན་པོ་ཞེ་དྲག་བྱུང་བ་རེད། དེ་ནས་སེང་གེའི་རྒྱལ་པོས་དོ་ནན་པོའི་ངང་ནས། དེ་ལས་ང་རང་ཚོས་རྒྱུག་ཆུ་ག་འདྲས་སེ་ཁྲིད་དགོས་འདུག་བསམ་བློ་གཏང་དགོས་ཀི།

དཀའ་ཚེགས་ཆེ་བའི་ཆུ་མགོ་འཚོལ་ཡག་གི་ལམ་ཁ་དེར་ཞུགས་པ་རེད། སྲོག་ཆགས་ཚང་མ་དཀའ་ལས་ཁག་བྱས་ཁ་ཞེ་དྲག་སྐོམ་པའི་སྐབས་ལ་རི་བོང་ཆུང་ཆུང་གིས་ཐག་རིང་ནས་སྐད་ཅིག་གོ་བ་རེད། རྒྱལ་པོ་རིན་པོ་ཆེ་ངས་ད་ལྟ་ཆུའི་སྐད་གོ་བྱུང་ང་རང་ཚོ་མགྱོགས་པོ་བྲག་ཕུག་འདིའི་ནང་ལ་གཟིགས་གར་ཐད་དོ། ཟེར་ལབ་པ་རེད། སེང་གེའི་རྒྱལ་པོས་ལམ་སེང་སྲོག་ཆགས་ཚང་མ་ཁྲིད་ནས་བྲག་ཕུག་དེའི་ནང་ལ་འཛུལ་བ་རེད། བྲག་ཕུག་ནང་ལ་རྒྱུན་རིང་པོ་ཨོ་ཨོ་ཕྱིན་པའི་སྐབས་ལ་གཞི་ནས་ཁོང་ཚོ་ཆུ་མིག་ཅིག་རྙེད་པ་རེད། ད་ཡིན་ན་སྟབས་ཡག་སོང་ང་ཚོ་གཞི་ནས་ཆུ་མགོ་རྙེད་སོང་ཨ། ཟེར་ལབ་བྱས་ཚང་མར་བཀོད་འདོམས་བྱས་ནས་ཡུར་བུ་ཉི་མ་གསུམ་དང་མཚན་གསུམ་བྲུས་རྗེས་གཞི་ནས།

ཉི་མ་གཅིག། སེང་གེའི་རྒྱལ་པོ་ལིའི་ལྡུམ་རར་སླེབས་དུས། འཁྲིས་ལ་ཡོད་པའི་ཝ་མོ་དེས། རྒྱལ་པོ། ཧི་ཧི་ཧི་ཧི་ཧི། གཟིགས་དང་དེ་ལི་ཡག་པོ་ག་ཚོད་སྐྱེས་མི་འདུག་ཁྱེད་རང་དེ་ནས་གཅིག་བྲོ་བ་གཟིགས་དང་མཆོད་དང་མཆོད་དང། ཟེར་ལབ་རེད། སེང་གེའི་རྒྱལ་པོས་མགོ་དཀྲུག་དཀྲུག་བཏང་ནས་ཡོང་གི་མ་རེད། དེ་ཞི་མི་ཁྲ་ཁྲས་དཀའ་ལས་བརྒྱབ་ནས་བྱུང་བའི་འབྲས་བུ་སོང་ཙང་ངས་ག་ཡིན་འདི་ཡིན་མེད་པར་ཟས་ན་ག་པར་ཡོང་གི་རེད་ཟེར་ལབ་རེད། དེ་ནས་ཝ་མོས་ཡང། རྒྱལ་པོ། ཡང་མིན་ན་ཚ་ལུ་མ་ཁ་ཤས་ཅིག་བཀོག་བྱས་བསྣམས་དང་ཁྱེད་རང་ཞལ་སྐྱེམས་ཀྱི་ཡོད་ཀྱི་རེད། ཟེར་ལབ་རེད། སེང་གེ་རྒྱལ་པོས། གང་ལྟར་ཡོང་གི་མ་རེད། དེ་ཚོ་ཚང་མ་ཁོ་ཚོས་དཀའ་ལས་བརྒྱབ་ནས་བཏབ་བྱས་བྱུང་པའི་འབྲས་བུ་སོང་ཙང།